དང་བླངས་ཞབས་ཞུ་ནི་མེད་དུ་མི་རུང་བ་ཞིག་ཆགས་ཡོད་པ་རེད། ཡིན་ན་ཡང་མངའ་སྡེ་དང་ས་ཁུལ་སོ་སོ་ཡི་ནང་མི་རྣམས་ཛ་དྲག་ཞབས་ཞུ་དེའི་ནང་ཞུགས་པར་སྔོན་ལ་གྲ་སྒྲིག་དང་ལག་རྩལ་འཇོན་ཐང་ག་རེ་དགོས་ཀྱི་ཡོད་མེད་སོགས་ཀྱི་སྐོར་ངོ་སྤྲོད་ཞུ་གི་ཡིན། རྒྱལ་ཁབ་ཀྱི་ཛ་དྲག་ཞབས་ཞུ། SES། ཞེས་པ་དེ། Australia། ཡི་ནང་ཚོགས་སྡེ་ཁག་ཁ་ཤས་ཤིག་གིས་མིང་དེ་བེད་སྤྱོད་བྱས་ནས་རྐྱེན་ཆག་སྐབས་སུ་རོགས་རམ་ཞབས་ཞུ་སྒྲུབ་ཀྱི་ཡོད་པ་རེད། ལྷག་པར་དུ་ཞབས་ཞུ་དེ་ནི་རང་བྱུང་གི་གོད་ཆག་དཔེར་ན། ཆུ་ལོག་དང་དྲག་ཆར་མཚོ་ལོག་སོགས་དང་འབྲེལ་བ་ཡོད་པ་དང་གཞན་ཡང་ཛ་དྲག་གི་གནས་ཚུལ་དཔེར་ན་གཡང་གཟར་ལས་མྱུར་སྐྱོབ་དང། ལམ་ཁ་ཆག་སྐྱོན་དང། འགྲིམ་འགྲུལ་རྡབ་སྐྱོན། མི་བོར་བརླག་འཚོལ་ཞིབ་དང་སྨན་བཅོས་མྱུར་སྐྱོབ་སོགས་ཚུད་ཡོད་པ་རེད། Australia ཡི་ནང་མངའ་སྡེ་དང་ས་ཁུལ་སོ་སོར་ཛ་དྲག་ཞབས་ཞུ་ཡི་ཁྱབ་ཁོངས་དང་ཁྱབ་ཚད་མ་འདྲ་བ་མ་འདྲ་བ་ཡོད་པ་རེད། Priscilla Grimme ལགས་ནི་ཨོ་སི་ཁྲུ་ལི་ཡ་ཡི་མངའ་སྡེ་ཝི་ཁྲོ་རི་ཡ་ཡི་ནང་ཛ་དྲག་ཞབས་ཞུ་ནང་དྭང་བླངས་བ་རྣམས་ལ་རོགས་རམ་གནང་མཁན་གྱི་ལས་བྱེད་ཅིག་ཡིན་པ་རེད། ཁོ་མོས་ཝི་ཁྲོ་རི་ཡ་ཡི་ཛ་དྲག་ཞབས་ཞུ། VICSES། ནས་གོད་ཆག་གི་གནས་ཚུལ་འབྱུང་སྐབས་གོད་ཆག་ཐེབས་མཁན་གྱི་ཚོགས་སྡེ་རྣམས་ལ་འབྲེལ་བ་དང

ཨེམ་བུ་ལན་སི་ལ་རོགས་པ་བྱས་ནས་ནད་པ་དབོར་འདྲེན་རོགས་རམ་བྱེད་ཀྱི་ཡོད། གལ་སྲིད་མི་ཞིག་ས་ཆ་ཁུག་ཀྱོག་དེ་འདྲ་ལ་རྡབ་སྐྱོན་བྱུང་ཚེ་སྨན་ཁང་ལ་སྐྱེལ་རོགས་དང་ཛ་དྲག་མྱུར་སྐྱོབ་ལ་ཁ་པར་གཏོང་རོགས་བྱེད་ཀྱི་ཡོད། མཚམས་རེ་མཚོ་འགྲམ་དང་ཤིང་ནགས་གསེབ་ལ་གནས་ཚུལ་དེ་འདྲ་ལྷག་ཚེ་ང་ཚོས་རོགས་རམ་བྱེད་ཀྱི་ཡོད། ང་ཚོ་ཡིས་དྭང་བླངས་བ་རྣམས་ལ་ཉེན་སྐྱོབ་གང་འདྲ་བྱེད་དགོས་མེད་དང་ཛ་དྲག་མྱུར་སྐྱོབ་བྱེད་སྟངས་སོགས་སྦྱོང་བརྡར་སྤྲད་ཀྱི་ཡོད། གལ་སྲིད་ཁྱེད་རང་དྭང་བླངས་ཞབས་ཞུ་ལ་ཞུགས་ཚེ་ཛ་དྲག་མྱུར་སྐྱོབ་བྱེད་སྟངས་དང། སྦྱོང་བརྡར་མ་འདྲ་བ་མང་པོ་ཞིག་སྤྲོད་ཀྱི་ཡོད་པ་རེད་ཅེས་གསུངས་འདུག New South Wales མངའ་སྡེ་ཡི་ཛ་དྲག་ཞབས་ཞུ SES ཡི་དྭང་བླངས་ཐབས་ཇུས་དོ་དམ་པ། Andrew McCullough། ལགས་ཀྱིས་དྭང་བླངས་བ་དེ་ཚོ་ནི་མངའ་སྡེ་ཡི་ཛ་དྲག་ཞབས་ཞུ་ནང་ཟུངས་ཁྲག་གཙོ་བོ་དེ་ཆགས་ཡོད་སྐོར་གསུངས་འདུག།

ཁྱོན་མི་གྲངས་ཉིས་བརྒྱ་ལྔ་བཅུ་ཙམ་ལས་ཡོད་མ་རེད། ལས་ཀ་བྱེད་མཁན་མང་ཆེ་བ་ནི་གླ་མེད་ཀྱི་དྭང་བླངས་བ་དེ་ཚོ་རེད། གལ་སྲིད་ཁོང་ཚོ་མེད་པ་ཡིན་ན་ཛ་དྲག་གི་ཞབས་ཞུ་ལས་དོན་རྒྱ་ཆེན་པོ་སྒྲུབ་ཐུབ་ཀྱི་མེད་པ་དང། ཁོང་ཚོ་ནི་ཧ་ཅང་གི་གལ་ཆེན་པོ་ཆགས་ཡོད་པ་རེད་ཅེས་གསུངས་འདུག་ཛ་དྲག་ཞབས་ཞུ་ལ་དྭང་བླངས་ཀྱི་ཞབས་ཞུ་དེའི་ནང་ལས་རིགས་འདྲ་མིན་སྣ་ཚོགས་ཡོད་པ་རེད་འདུག Grimme ལགས་ཀྱིས།

ཁོང་གིས་ང་ཚོ་ཡི་རྒྱལ་ཁབ་ནང་རྒྱུན་དུ་ནས་དང་བླངས་པ་གསར་བ་དེ་འདྲ་འཚོལ་བཞིན་ཡོད། གལ་སྲིད་ཁྱེད་རང་གིས་ཛ་དྲག་ཞབས་ཞུ་ཡི་ལས་དོན་དཔེར་ན་ཁང་པ་ཡི་ཐོག་ཁ་འཛེག་དགོས་པ་དང། ཤིང་སྡོང་གཅོད་འབྲེག་དེ་འདྲ་བྱེད་ཐུབ་ས་མ་རེད་དྲན་ཡང། ང་ཚོ་རྟག་པར་དཔལ་འབྱོར་མཁོ་སྒྲུབ་བྱེད་མཁན་དང། ལས་དོན་འཛིན་སྐྱོང་བྱེད་མཁན་དེ་འདྲ་ཡང་དགོས་ཀྱི་ཡོད་པ་རེད། ད་དུང་ང་ཚོ་ལ་ས་གནས་སློབ་གྲྭ་དང། ཚོགས་སྡེ་དེ་འདྲ་འགྲོ་ནས་ཆུ་ལོག་དང་དྲག་ཆར་སྐབས་སུ། བདེ་འཇགས་སྐོར་སྐད་ཆ་ཤོད་ནས་འགྲོ་རྒྱུར་དགའ་པོ་ཡོད་མཁན་དེ་འདྲ་ཡང་དགོས་ཀྱི་ཡོད་པ་རེད་ཅེས་གསུངས་འདུག་ཡིན་ན་ཡང་ཝི་ཁྲོ་རེ་ཡ་ཡི་ཛ་དྲག་ཞབས་ཞུ་ཁང་གིས་དྭང་བླངས་ལ་འཛུལ་ཞུགས་གནང་འདོད་ཡོད་མཁན་རྣམས་ཀྱི་སྙན་ཞུ་བང་རིམ་བཞིན་འདེམས་སྒྲུག་དང། དེ་ནས་དྭང་བླངས་ཀྱི་ལས་དོན་ཁག་གསལ་པོ་གོ་རྟོགས་སྤེལ་བ་དང། ད་དུང་དྭང་བླངས་ལས་དོན་སྒྲུབ་སྟངས་སྦྱོང་བརྡར་དང། དྭང་བླངས་པ་རྣམས་ལ་དྭང་བླངས་ཞབས་ཞུ་སྒྲུབ་སྟངས་ཁྲིད་སྟོན་ཡང་བྱེད་ཀྱི་ཡོད་འདུག་སྐུ་ཞབས་གུར་མིང་ལགས་ཀྱིས། དྭང་བླངས་པ་རྣམས་ལ་ཛ་དྲག་ཞབས་ཞུ SES ནང་འཛུལ་ཞུགས་ཟིན་རྗེས་ཁོང་ཚོ་ལ་སྦྱོང་བརྡར་སྤྲོད་ཀྱི་ཡོད་པ་དང། ཡིན་ན་ཡང་གལ་ཆེ་ཤོས་ནི། ཁོང་ཚོ་ཛ་དྲག་རུ་ཁག་ནང་ཞུགས་ནས། ལས་དོན་སྒྲུབ་ཐུབ་པ་ཞིག་དགོས་ཀྱི་ཡོད་སྐོར་གསུངས་འདུག

ཏོག་ཙམ་ཤུགས་ལས་བྱེད་དགོས་ཀྱི་ཡོད་པ་རེད། དཔེར་ན་ཤིང་ནགས་གསེབ་ལ་གོམ་པ་བརྒྱབ་ནས་འགྲོ་དགོས་པ་དང། མི་འཚོལ་བ་དེ་འདྲ་འགྲོ་དགོས་ཀྱི་ཡོད་པ་རེད། ཡིན་ན་ཡང་ལས་དོན་ཚང་མ་ལ་ང་ཚོས་སྦྱོང་བརྡར་སྤྲད་ཀྱི་ཡོད་པ་རེད་ཅེས་གསུངས་འདུག་ནིའུ་སོའུ་ཏི་ཝཱ་ལི་མངའ་སྡེ་ཡི་ཛ་དྲག་ཞབས་ཞུ SES ནས་གནས་ཚུལ་སྤེལ་གསལ་ལྟར་ན། ཨོ་སི་ཁྲུ་ལི་ཡ་ཡི་མི་སེར་མ་ཡིན་པར་གནས་སྐབས་ཐོངས་མཆན་ཐོག་ནས་གནས་སྡོད་བྱེད་མཁན་དེ་འདྲ་ཡི་རིགས་ཀྱིས་དྭང་བླངས་ཞབས་ཞུའི་ལས་དོན་ནང་མཉམ་ཞུགས་བྱས་ཆོག་གི་ཡོད་འདུག། སྤྱིར་བཏང་ཐོངས་མཆན་ནང་གླ་ཡོད་ལས་ཀ་བྱས་ཆོག་མཁན་དེ་ཚོ་ཚང་མ་དྭང་བླངས་ལས་ཀ་བྱས་ཆོག་གི་ཡོད་པ་རེད་འདུག་ཐོངས་མཆན Visa ཐོག་ནས་གནས་སྡོད་བྱེད་མཁན་ཚོས་གལ་སྲིད་ཛ་དྲག་ཞབས་ཞུ་ཡི་དྭང་བླངས་ལས་ཀ་དེ་འདྲ་བྱེད་འདོད་ཡོད་ཚེ། ཁྱེད་རང་གི་ཐོངས་མཆན་དེའི་ཐོག་ནས་དྭང་བླངས་ལས་ཀ་བྱས་ན་འགྲིག་གི་ཡོད་མེད། Australia ཡི་ནང་སྲིད་ལྷན་ཁང་གི་དྲ་ཚིགས། VEVO། ཐོག་ནས་གཟིགས་དགོས་ཀྱི་ཡོད་པ་རེད། ནིའུ་སོའུ་ཏི་ཝཱ་ལི་མངའ་སྡེ་ཡི་ཛ་དྲག་ཞབས་ཞུ་དེའི་ནང་ལོ་ན་བཅུ་དྲུག་དང་བཅུ་བདུན་ལོན་པ་རྣམས་ལ། ནིའུ་སོའུ་ཏི་ཝཱ་ལི་མངའ་སྡེ་ཡི་ཛ་དྲག་ཞབས་ཞུ་དེའི་ནང་ལོ་ན་བཅུ་དྲུག་དང་བཅུ་བདུན་ལོན་པ་རྣམས། དེའི་ནང་ཞུགས་ཆོག་གི་ཡོད་ཅིང། ཕ་མ་དང་ལྟ་སྐྱོང་བྱེད་མཁན་གྱི་ཆོག་མཆན་དགོས་ཀྱི་ཡོད་པ་རེད། ཡིན་ན་ཡང་ལོ་ན་བཅོ་བརྒྱད་མན་རྣམས་བརྡབ་ཆག་གི་གནས་ཚུལ་དང་ལམ་ཁ་མྱུར་སྐྱོབ་སོགས་ཀྱི་ལས་དོན་ནང་ཞུགས་ཆོག་གི་མེད་པ་རེད་འདུག Queensland ཡི་ཛ་དྲག་ཞབས་ཞུ Queensland SES ནས། ཛ་དྲག་ཞབས་ཞུ་དྭང་བླངས་ནང་ཞུགས་པར། ལོ་ན་བཅོ་བརྒྱད་ཡན་རྣམས་ཀྱིས། ངེས་པར་དུ་རང་ཉིད་ནག་ཉེས་མེད་པའི་ངོས་སྦྱོར་ཡི་གེ་དགོས་ཀྱི་ཡོད་པ་རེད་འདུག་སྐུ་ཞབས་མེག་ཁོ་ལོན་ལགས་ཀྱིས་གལ་སྲིད་ཁྱེད་རང་དྭང་བླངས་ཞབས་ཞུ་ཡི་ནང་ཞུགས་འདོད་ཡོད་ཚེ། དྲ་ཐོག་ནས་མངའ་སྡེ་དང་ས་ཁུལ་སོ་སོ་ཡི་ནང་ཡོད་པའི་ཛ་དྲག་ཞབས་ཞུ་ཁང་གི་སྒྲིག་གཞི་དང་འགྲོ་ལུགས་ལ་ཞིབ་འཇུག་བྱེད་དགོས་རྒྱུ་གལ་ཆེན་པོ་རེད་ཅེས་གསུངས་འདུག།

མ་ཚད་ཁོང་ཚོ་ས་གནས་ཀྱི་ཞབས་ཞུ་ཁང་ཁག་ལ་འགྲོ་ནས་སྐད་ཆ་དྲིས་ཚེ། ལས་དོན་གྱི་གོ་སྐབས་མ་འདྲ་བ་མང་པོ་ཡོད་པ་རེད་ཅེས་གསུངས་འདུག་སྐུ་ཞབས་མེག་ཁོ་ལོང་ལགས་ཀྱིས། ཁོང་རང་ཉིད་ལོ་ན་བཅུ་གཅིག་གོང་ལ་ཛ་དྲག་ཞབས་ཞུ་ནང་འཛུལ་ཞུགས་བྱས་ཡོད་པ་དང། སྐབས་དེར་ཁོང་ཉིད་མཐོ་སློབ་ནང་སློབ་སྦྱོང་བྱེད་བཞིན་ཡོད་པས། དམིགས་བསལ་ཉམས་མྱོང་གང་ཡང་མེད་ཀྱང་ཞབས་ཞུ་ཁང་གིས་དམིགས་བསལ་ལག་རྩལ་ཡོད་མེད་གང་ཡང་ལྟ་གི་ཡོད་པ་མ་རེད་ཅེས་གསུངས་འདུག།

ང་རང་གི་སེམས་ནང་ལ་རྗེས་མ་རྒྱལ་ཁབ་འདི་ལ་ཕན་པའི་ལས་ཀ་ཞིག་བྱེད་དགོས་ཀྱི་འདུག་བསམ་སོང། རྒྱུ་མཚན་དེ་ལ་བརྟེན་ནས་ང་རང་རྒྱལ་ཁབ་ཀྱི་ཛ་དྲག་ཞབས་ཞུ། SES། ནང། དང་བླངས་ལས་ཀ་ལ་འཛུལ་ཞུགས་བྱས་པ་ཡིན་ཞེས་གསུངས་འདུག་ཁྲ་ལི་ཤི་ཡ་ལགས་ནི། ནིའུ་སོའུ་ཏི་ཝཱ་ལི་མངའ་སྡེ་ཡི་བྱང་ཤར་ཁུལ་དུ་ཡོད་པའི་གྲོང་ཁྱེར། ལིས་མོར་ནང་གི། དང་བླངས་ཞབས་ཞུ་ཁང་གི་ཚོགས་མི་ཞིག་ཡིན་པ་དང། ཁོ་མོ་ནིའུ་སོའུ་ཏི་ཝཱ་ལི་མངའ་སྡེ་ཡི་ཛ་དྲག་ཞབས་ཞུ་ཁང་ནང། ཕྱི་ལོ་ཉིས་སྟོང་བཅོ་ལྔ་ལོར་འཛུལ་ཞུགས་བྱས་ཤིང།

ལིས་མོ་གྲོང་ཁྱེར་ནང་གི་ཛ་དྲག་ཞབས་ཞུ་ཁང་དེའི་ནང་ང་ཚོ་ཚོགས་མི་བརྒྱད་ཅུ་ཙམ་ཡོད་པ་རེད། ཛ་དྲག་ཞབས་ཞུ་ཁང་དེ་ནི་ང་ཡི་ཁྱིམ་ཚང་ལྟ་བུ་ཞིག་ཆགས་སོང་ཞེས་འགྲེལ་བརྗོད་གནང་འདུག།
ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།